ལགས་སོ། དེ་རིང་ང་ཚོའི་སྒྲུང་འདི་མུ་མཐུད་ནས་འདྲ། འདི་རེད་སྒྲུང། བྱིས་པའི་སྒྲུང་དེབ་དང་པོ། ང་ཚོ་དང་པོ་གཉིས་པ་འདི་ནང་གི་སྒྲུང་དང་པོ་གཉིས་པ་གསུམ་པ་ཀློག་ཚར་རེད། བཞི་པ་ལྔ་པ་དྲུག་པ་ཀློག་ཚར་རེད། བདུན་པ་བརྒྱད་པ།

འཇིགས་སུ་རུང་བ་ཞིག་འདུག་ཅེས་བཤད་པ་ཚང་མས། བཤད་པས་དོ། བཤད་པས་དོ། བཤད་པས་ཚང་མ་རི་བོང་དང་མཉམ་དུ་བྲོས།
དེ་རིང་ཆུའི་འཁྲིས་ལ་ཨ་ནི་ཅལ་ཞེས་པའི་སེམས་ཅན་ཞེད་སྣང་ཚ་པོ་ཞིག་འདུག་ལབ་ད་སེམས་ཅན་ཚང་མ་ཞེད་ས།
དེ་ནས་སེང་གེ་ཞིག་དེ་ནས་སེང་གེ་ཞིག་དང།

ཅེས་ཚང་མ་མཉམ་དུ་ཚང་མ་མཉམ་དུ་ཆུ་འགྲམ་དུ་ལྟ་བར་ཕྱིན་པ་རེད། དེར་ཤིང་གི་ཡལ་ག་ཞིག་མ་གཏོགས་གང་ཡང་མི་འདུག་པས་རི་དྭགས་ཚང་མས་སེང་གེས་ཟེར་བ་ལ་ཡིད་ཆེས་བྱུང།

བདུན་ལ་བདུན་ལས་བཟོ་བཟོ་ཡི་མེད་པ་རེད། དེ་འདྲ་ཡང་ཡང་བཟོས་ཀྱང་དགེ་ཕྲུག་གསུམ་ལ་རྩ་བ་ནས་སྟེར་སྟེར་མོང་སྟེར་མྱོང་མེད་པས།
མོག་མོག་ཤ་མོག་མོག་བཟོས་ནས་དགེ་ཕྲུག་ལ་སྤྲད་ཀྱི་ཡོད་མ་རེད་ས་ར།
ཐེངས་ཤིག་ཐེངས་ཤིག་མོག་མོག་ཟ་སྐབས། ཟ་མ་རེད་དོ་ར། མོག་མོག་བཟོས་སྐབས།
བཟོ་རེད་དོ་ཨ་ས་མིན་ད་བཟོས་ལེགས་ར་ས་ཡིན་ན་ས་མེད་ན་བཟོ་རེད་དོ། མོག་མོག་བཟོ་སྐབས།
དགེ་ཕྲུག་ཅིག་གིས་དེ་རིང་གི་མོག་མོག་འདི་རྒན་ལགས་ལ་ཅིས་ཀྱང་ཆོག་རྒྱུ་མེད། ཆོག་མ་རེད་དོ

མགོ་ཕུར་ཕུར་ལྕེ་ནར་ནར་གྱིས་སྐད་ཆ་སྐད་ཆ་ཞུ་རྒྱུ་ཡོད་དོ་ཞེས། རྒན་ལགས་ཀྱིས་དགེ་ཕྲུག་ལ་ག་རེ་བཤད་རྒྱུ་ཡོད་ཅེས་དྲིས་པ་དང་དགེ་ཕྲུག་གིས་ཁ་སང།

དགེ་རྒན་བཀའ་དྲིན་ཆེན་པོ་ཡིན་ན་ཡང་ནང་ལ་ཏོག་ཙམ་ཉར་ན་ཉར་ནས་ཕྲུ་གུའི་འགྲོ་སྟངས་བཟོས་ཆོག་ཅེས་ཟེར་སོང། ཞུས་སྐབས། ཡང། མོག་མོག་ཅིག་ཁོ་ལ་སྟེར་བ་རེད། དེའི་རྗེས་གཅེན་པོ་དང་གཅུང་མོ་ཚང་མས།

དགའ་ཐག་ཆོད་པས་དགེ་ཕྲུག་དེ་ལ་ད་དུང་ཤོད་དང་ཤོད་དང་གསུངས་པ་དང་དགེ་ཕྲུག་ཁོས་མོག་མོག་ཚང་མ་ཟས་ཚར་རྗེས་དེ་ནས་ད་ནང། ད་ནང། དེ་ནས་ད་ནང་ན་ན། ད་ནང་ཞོགས་པ་ལས་ཇོ་ད་རང་ལ་འོ་ར་ཨ་ནི་ད་རང་འདི་ག་རེ་བྱ།
དེ་ནས་ད་ནང། ཐོ་རེངས།

ལའོ། སེར་སྣ་ཚ་བོ། སེར་སྣ་ཚ་བོ་ཟེར་ན་སེར་སྣ་ཆེན་པོའི་མིའི་མིང་ལ་ཟེར་གྱི་ཡོད་རེད། མི་སེར་སྣ་ཚ་བོ་ཡི་དྭགས་ལ་སྐྱེས་པ་ཞེས་ལྟ་བུ་རེད། རྒྱན་བཞག་པ་ལབ་ན་ག་ལའོ། རྒྱན་བཞག་པ་ལབ་ན་རྒྱུ་དངོས་སོགས་རྒྱན་དུ་བཞག་ནས་ཐོབ་ཤོར་གྱི་འཐབ་རྩོད་བྱས་པའི་དོན་རེད། ཁྱིམ་ཚང་རྒྱན་དུ་བཞག་པ་བཞག་ཅེས་ལྟ་བུ་རེད། ད། ཆུ་ཀླ།

དབྱར་བསིལ་ལ་དགུན་ཤིན་ཏུ་དྲོ་བའི་གནས་ཤིག་ན། མཚམས་ཁང་མཐོང་གསལ་ཆེ་བ་ཞིག་ཡོད་པ་དེ་ན། རི་ཁྲོད་པ་ཞིག་མཚམས་ལ་བསྡད་ཡོད། ཉིན་ཞིག་ཁོང་གི་སྨད་གཡོགས་ས་ལ་འཕངས་ཡོད་པ་རྣམས་ལ། ཨོ། ས་ལ་འཕངས་ཡོད་པ་ལ། རྣམ་རིག་རྒོད་པའི་ཁྭ་ཏ་ཞིག་གིས་ཕར་ལྟ་ཚུར་ལྟ་བྱེད་བཞིན་ཞོར་དུ་མཆུ་ཏོ་བརྒྱབ་སྟེ་གཤག་གིན་ཡོད་པ་དེ་རི་ཁྲོད་པས་དཀྲོགས། ཁ་རི་སུ་ཁ་རེད།

ཁྭ་ཏ་རྒྱང་ཁྭ་ཏ་རྒྱང་ཁར་འཕུར་ཏེ་མཐར་འཕུར་བ་རེད་ས་ཐག་རིང་པོ། ཨ་ནི་ཕྱིར་བལྟ་བྱས་ནས་སྐད་ངན་དྲག་པོ་ཕྱིར་བལྟ་ནས་སྐད་ངན་པོ་བྱས་ནས། སྐད་ངན་དྲག་པོ་སྒྲོག་པ་ན་ས་རི་ཁྲོད་པ་ཚིག་པ་ཟོས་ནས་ས་ད་ཚིག་པ་ཟ་བ་རེད་རླུང་ལངས་རེད། ཀ་བ་ཨ་བ་ཞེས་སྐད་ངན་སྒྲོག། ཨོ་ནི་རེ་སྐད་ངན་སྒྲོག་དུས་ཨ་ནི་རི་ཁྲོད་པས་ག་རེ་ལབ་ཤག། ཁ་ནག་ཁོག་ནག་ཁྭ་ཏ་བསམ་ནག་གིས། ག་ལེར་འགྲོ་ཤེས་འདུག་ཤེས་མི་བྱེད་པར། ག་ལེར་འགྲོ་ཤེས་ཀྱི་ཡོད་རེད་བསྡད་ཤེས་ཀྱི་ཡོད་རེད་ཅེས་འདྲ་མ་བྱས་པ་བྱས། ངའི་སྨད་གཡོགས་དེ་བཤགས་ཤིང་ཟ་མ་བརྐུས་ངའི་སྨད་གཡོགས་དེ་དབྲལ་ཟ་ཡག་ཚང་མ་བརྐུས། ལྕགས་མཆུ་སྐད་ངན་སྒྲོག་ནས་དགེ་སྦྱོར་ལ་བར་ཆད་མ་བྱེད་སྲོག་རླུང་མ་སློང་བར་གཞན་དུ་འཕུར་ཅིག་ཁྭ་ཏ་སྐྱག་ཟན་ཁྱོད་ཅེས་བསྡིགས་སོ།

ཞེས་སྨྲས་པའི་ལན་དུ། ཁྱེད་རང་མི་འདྲའི་ཁྭ་ཏ་མི་སྐད་རྒྱག་མཁན་དེ་འདྲས་ཡག་པོ་མ་རེད་ད། ཁ་རོག་སྡོད་ལབ་ན་ཁ་ཁར་སྡོད། ཁ་མཆུ་དང་ཆག་སྒོ་ཆུང་ང་ཡོད་རེད་རྩེ་ཉུང་ང་ཤོར་གི་རེད། སྡུག་ཅག་ཡོང་ངས་དེ་འདྲས་ཉུང་ང་ཡོད་རེད་དེ་འདྲས་ཁ་ཁར་སྡོད་ལབ་རེད། ཨ་བ་ཨ་བ་ལབ་རེད་ས་ཁྭ་ཏས། ཁྱོད་ཚོ་འགྲོ་ལ་སྙིང་རྗེ་སྒོམ་མཁན་རེད། ཉམ་ཆུང་ང་ཚོར་དེ་འདྲ་བསྡིགས་ནས་ཅི། ཁ་ཁོག་མི་གཙང་རྫས་ཀྱིས་བཀང་ན་ཡང། ཟ་མ་ངན་ངོན་ཟོས་ན་ཉེས་པ་ཆུང། ཁྱོད་ཀྱིས་དཀོར་ཟས་གཤིན་ཟས་ལོག་ཟོས། ལོག་འཚོའི་ཟས། ཁ་ལ་ཞིམ་ཡང་ཕྱི་མར་རྣམ་སྨིན་ཆེ། ཞེས་པར། ད་ཁྱེད་རང་ད་ཁྭ་ཏས་ཕར་ལ་ག་རེ་ལབ་ཤག་ཕྲུག་པོ་སྐྱར་གདའ། ཁྱེད་རང་སེམས་ཅན་དང་འགྲོ་བ་ལ་སྙིང་རྗེ་སྒོམ་མཁན་ཡིན་པས། ཉམ་ཆུང་ང་ཚོ་ལ་སྡིགས་ར་བསྐུལ་དག་ནི་ག་རེ་ཕན་ཐོགས་ཡོད་རེད། ཁྱེད་རང་ཁ་དང་ཁོག་པ་གཉིས་ཀ་མ་གཙང་ང་ཚོ་ཁ་དང་ཁོག་པ་གཉིས་ཀ་མ་གཙང་པ་ཡིན་ནའི། ཟ་མ་འདི་ཚོ། ང་ཚོ་ཟ་ཁྱོ་ག་ཟ་མ་འདི་ཚོ་ལ་ཉེས་པ་ཆུང་ཆུང་ཡོད་རེད་སྡིག་པ་དེ་ཙམ་ཡོད་མ་རེད། ཁྱེད་རང་དཀོར་ཟ་མཁན་རེད་བ། མི་གཤིན་པོ་གི་ཁ་ལག་ཟ་མཁན་རེད་བ་གཤིན་པོའི་གི་ད་རྒྱུ་དང་ལོངས་སྤྱོད་དེ་འདྲས་ཟ་མཁན་རེད་བ། མི་གྲོངས་ཚར་ཁྱོ་འདྲི་ད་ཅིག་ཆོས་བྱེད་དུས་ཤི་རོ་ཅིག་དང་ཨ་ནི་མི་གྲོངས་ཚར་ཁྱོ་བྱེད་དུས་སྨོན་ལམ་དེ་འདྲས་རྒྱུ་རེད་ཨ་ནི་ད་བསོད་སྙོམས་དེ་འདྲས་རག་གི་ཡོད་ར། འོ་དེ་ཚོ་ལ་བོར།

བདག་གིར་བཞེས་པ་འདུལ་བར་འདུལ་བར་ཨེ་མཐུན་ལྟོས་ཞེས་བཤད་དེ། ཁྭ་ཏ་ལ་འགྲོ་ཟེར་བ་རི་ཁྲོད་པས་ད་སྐྱ་ཀ་ཡོད་བ་ཁྭ་ཏ་གི་གྲོགས་པོ་སྐྱ་ཀ་ཅིག་ཡོད་ཨ། འོན་ཏེ་འོན་ཏེ་རེད་དངོས་གནས་རེད་ད་ཁྱེད་རང། འདི་འདྲའི་ཁྭ་ཏ་གི་འདི་འདྲའི་སྨད་གཡོག་ཅིག་རེད་ན་ཨ་ནི་ཁྱེད་རང་གིས་འདི་འདྲའི་འདི་བྱེད་དགོས་མ་རེད་ཀ་རྒྱུ་གཏོང་དགོས་མ་རེད་ད་ང་རང་ཚོ། འགྲོ། འགྲོ། ལབ་རེད་ཟེར་ཁྭ་ཏ་ལ་སྐྱ་ཀ་གིས་རོ། དལ་བའི་རྟེན་ཐོབ་རྒྱལ་བའི་བསྟན་ལ་ཞུགས་མཚན་ལྡན་དམ་པར་བསྟེན་ཏེ་ཉམས་ལེན་ནོས། དམ་དོན་སྒྲུབ་པའི་ཉམས་སུ་ལེན་ཁུལ་བྱེད། དེ་ཕྱིར་ཉེས་པ་ཆུང་སྙམ་ཁ་འདོན་རྣམས། འདོན་དུ་ཆུག་ཤིག་ཁྭ་ཏ་ཕྱོགས་གཞན་སོང་ད་ཁྭ་ཏ་འགྲོ་ར་ད། ད་ཕར་རྒྱུགས་ཨ་ལབ་ཟེར་ཁྭ་ཏ་ཁྱེད་རང་ཕར་རྒྱུགས་ལབ་རེད་ཟེར་ངས་ཀྱི། ག་རེ་ཟེར་དེ་ཉམས་ལེན་བྱས་ཡ་དང་སྒྲུབ་པ་ཉམས་ལེན་བྱས་ཡ་དང་དེ་ཚོ་ཚང་མ་ལ་ཨ་ནི། ཁྱེད་རང་གིས་ད་གནོད་པ་བྱེད་ཀྱི་འདུག་ལ། ཞེས་པའི་ལན་དུ་ཁྭ་ཏ་གིས་ཀྭ་ཀྭ་དལ་བ་བརྒྱད་དུ་མི་ཁོམ་བརྗེས་མིན་ནམ། ཅི་རེད་ཟེར་ན་འདོད་སྲེད་མེ་ལྟར་འབར། དེར་ཕྱོགས་གྲོང་ཆོག་ལ་སོགས་ཁོམ་སྐབས་མེད་དེས་ན་ཁྱོད་ཀྱིས་ཆོས་དེ་ནམ་སྒྲུབ་ལགས་ཁྱེད་རང་ལ། ཞུ་རིགས་ད་ག་རེ་ཉམས་ལེན་བྱེད་ཡ་ཡོད་ལབ་རེད། ར། གྲོང་ཆོག་ལབ་ན་གྲོང་པ་དེ་འདྲའི་ནང་ལ་འགྲོ་ནས་ཆོ་ག་བྱེད་དགོས་ར་ཞལ་འདོན་སྐྱོར་དགོས་ར། དེ་ཚོ་ཚང་མ་ཡར་འགྲོ་དེར་ཕྱོགས་དང་གྲོང་ཆོག་དེ་འདྲ་ལ་འགྲོ་ནས་ཁོམ་ཡ་དུས་ཚོད་མི་འདུག་བ། ཁྱེད་རང་གིས་ཆོས་ག་དུས་སྒྲུབ་ཀྱི་ཡོད་ལབ་རེད་ས། དེ་ནི་རི་ཁྲོད་པ་གིས་ག་རེ་ལབ་རེད། རི་ཁྲོད་པ། ཆུང་ནས་ད་བར་ཁ་འདོན་བཟླས། བཟླས་བརྗོད་རེམ། འཇིག་རྟེན་བྱ་བ་ཐམས་ཅད་བློ་ཡིས་བཏང། རང་གཞན་དོན་གཉིས་སྒྲུབ་པའི་བྱ། བྱ་བཏང་ང། མ་ནི་ཞིག་ཀྱང་མི་ཤེས་དུད་འགྲོ་ཁྱོད། ངེད་ཅག་ཚེ་གཅིག་སངས་རྒྱས་སྒྲུབ་མཁན་ཡིན། ལས། ཁས་ལེན་མི་དགོས།

གནའ་བོའི་དུས་ཀྱི་མི་ལ་རས་ཆེན་དང་སྐལ་ལྡན་རྒྱ་མཚོ་ལྟ་བུ་ཁྱོད་མ་རེད། ང་ཡང་དེ་ཚོ་མཉམ་དུ་ལོ་མང་འདས། བཞེས་པ་ཟྭ་ཚོད་རྩམ་པ་སོགས་འཚལ་ཙམ། རས་རྐྱང་ཕྱིང་སེར་མནབས་ནས་རྫ་བྲག་འགྲིམ། ཉིན་མཚན་ཡེངས་བ་མེད་པར་ཉམས་ལེན་གནང། ཁྱོད་ཀྱི་ཁ་ཟས་ཕ་མའི་ཤ་ཁྲག་དང། ཇ་མར་ཐུད་སོགས་ཟ་ན་ཚྭ་དང་སྒོག། ལ་ཙི་ལ་སོགས་དེ་མེད་བྱ་བ་མེད། རྒྱབ་ཏུ་སེམས་ཅན་བསད་པའི་ཀོ་ལྤགས་གྱོན། གལ་ལ་ཐུག་ཚེ་དཀོན་མཆོག་བློ་ཡིས་དོར། གཞན་དོན་ཟེར་ཡང་རང་དོན་ཁོ་ན་སྒྲུབ། སེམས་ལ་འཛིན་རྒྱུ་ཉམས་ལེན་སྣ་གཅིག་མེད། ཁོ་རང་ཁྱོད་ཚོ་བྱ་སྤྱོད་མི་མཐུན་གྱིས། ཁྭ་ཏས་ཁྱེད་ཀྱི་དེ་ཉིད་མི་ཤེས་ཀྱང། ཡང་ན་མི་ལ་སྐལ་ལྡན་ལ་སོགས་འཕྱུགས། མིན་ན་དེང་སང་དུས་ཀྱི་བྱ་བཏང་ནོར། ཁྱེད་ཅག་འཕྱུགས་ན་ཕྱི་མར་འགྲོ་དགོས་སོམས། ཁྭ་ཏ་མི་གཙང་ཟས་ཅིག་འཛོམས་སོང་ན། རྒྱབ་གོན་མི་དགོས་ཕྱི་མར་འགྲོ་རྐྱང་ཡིན། ཞེས་ཟེར་བ་ལ་སྐྱ་ཀས་གྲོགས་པོ་ལས་བཟང་ལས་བཟང། ཁྭ་ཏས་ག་རེ་ལབ་པས། ད་ཁྱེད་རང་ད་དོན་དག་རྡོག་རྡོག་དེ་འདྲས་འདུག་ད་ཁྱེད་རང་གི་ཟ་ཡག་དང་ཁྱེད་རང་ཚོ་གི་ད་ཅིག་ཉམས་ལེན་མང་པོ་བྱེད་ཀྱི་ཡོད་ལབ་ཀྱི་ཡོད་རེད་ར། ཡིན་ནའི་ཁ་ནས་ད་གཞན་དོན་གཞན་དོན་ཟེར་ག་མ་གཏོགས་ལ་ཡ། དོན་དག་སྒྲུབ་ཡ་དེ་སོ་སོ་སྒེར་གྱི་དོན་དག་སྒྲུབ་ཀྱི་ཡོད་བ། ཁྱོད་ཚོ་གི་ཉམས་ལེན་དངོས་གནས་བྱེད་ཡ་རེད་ན་ཅི་ག་མི་འདུག། ཨ་ནི་ཁྱེད་རང་གི་ཁ་ནས་ལབ་ཀྱོག་དེ་དང་ཁྱེད་རང་གི་སྤྱོད་པ་དེ་ཚོ་མཐུན་གྱི་མི་འདུག། དེ་ཁྱེད་རང་གི་དེ་འདྲས་ཁྭ་ཏ་ཁྱེད་རང་གི་ཁྭ་ཏས་ཁྱེད་ཀྱི་དེ་ཉིད་མི་ཤེས་ཀྱང།

སྡོམ་པ་ལེན་ཡོད་མ་རེད་དེ། ངན་སེམས་བརྣབ་སེམས་མ་སྐྱེས་ངན་པ་སེམས་པ་ངན་པ་དང་མི་ལ་སྡུག་པོ་སྡུག་ཅག་བསམ་ཡ་དེ་འདྲས་ཀྱི་སེམས་པ་སྐྱེས་མ་མྱོང། དཀོན་མཆོག་གསུམ་པོ་རྒྱབ་བསྐྱུར་རྒྱབ་དཀོན་མཆོག་གསུམ་རྒྱབ་ལ་རྒྱབ་བསྐྱུར་མ་བྱས་དཀོན་མཆོག་གསུམ་རྒྱབ་བསྐྱུར་མ་བྱས་ལབ་ན། དཀོན་མཆོག་གསུམ་པོ་ལ་ཨ་ནི་ཅིག་བཀའ་བཀའ་དང་འགལ་བའི་ལས་ཀ་དེ་འདྲ་བྱས་མ་མྱོང། དེའི་ཕྱིར་ཕྱི་མར་འགྲོ་རྐྱང་ཡིན་དེ་དེ་འདྲ་སོང་ཙང་སྐྱེ་བ་ཕྱི་མ་ལ་ད་མྱང་གི་རེད་ཟེར་བ་ཡིན་ནས་གལ་མི་འདུག་ང་ཚོ་སྐྱེ་བ་ཕྱི་མར་འགྲོ་རྐྱང་ཡིན་ད་སེམས་ཁྲལ་མེད་ད། ཏན་ཏན་ད་འགྲོ་ཟེར་བ་རེད་ཁྭ་ཏས། ད་འདོད་ཁྭ་ཁྭ་ཏ་འདི་བྱེད་མི་འདུག་འདོད་པ་ཁེངས་མི་འདུག་ཨ། ཁ་མདོག་ཕྱི་ནང་གོ་འཛོལ་རི་ཁྲོད་པས་གཞན་ལ་ཆོས་བཤད་ཆོས་སྐུ་ཐིག་ཐིག། ཆོས་དང་སེམས་གཉིས་མ་འདྲེས་ཁ་ཁར་སོང། རྒན་ཁྱོད་བྱ་བར་བལྟས་ན་དགོད་ཀྱི་ཡོང་ཞེས་ཟེར་བར་རི་ཁྲོད་པ་ངོ་ཚ་སྟེ་བཤད་རྒྱུ་མ་རྙེད་པར་ཁྭ་ཏའི་གདོང་ལ་ཅེ་རེར་བལྟ་བ་ན་ཁྭ་ཏ་ལ་ཉམས་ཤིག་སྐྱེས་ནས་སླར་ཡང་རི་ཁྲོད་པ་ལ་དེ་སྐད་ཟེར་རོ་ད་རི་ཁྲོད་པ་ཤོར་སྐོར་ད་ད་ཁ་བྲལ་སྡུག་ཅག་ལེགས་འདུག་ད། ཁྱེད་རང་སེམས་པ་བསམ་སྐྱོ་ཆོས་དང་སེམས་གཉིས་ཀ་ལོགས་ཀ་འགྲོ་འདུག། ཨ་ནི། ཁྱེད་རང་ངོ། ད་དེ་འདྲ་ལབ་དུས་རི་ཁྲོད་པ་ངོ་ཚ་ནས་མི་བསྡད་ཁ་ལབ་ཡ་མ་རག། ད་ཁྭ་ཏས་མུ་མཐུད་ནས་ལབ་ཀྱི་ཡོད་རེད་ད། ཨ་བ། ཨ་བ། དེང་སང་ཚེ་བློས་བཏང་བའི་རི་ཁྲོད་པས་བཞུགས་ས་བྲག་ཕུར། བཞུགས་ས་བྲག་ཕུར་གནས་ཁང། བྲག་ཨ་ལས་བཞུགས། བཞུགས། བཞུགས་ས་བྲག་ཁ་ལ་འདི། ཁང་ཆེན་ཕུབ། ད་བྲག་བྲག་མགོ་དུ་བ་ལ་ཁང་པ་ཆེན་པོ་དེ་འདྲ་བཟོས་ནས། ཐ་ན་ཁབ་སྐུད་ཡན་ཆད་གསོག་འཇོག་བྱེད། ད་ཡིན་ཡང་ད་བཞུགས་གེ་དགུ་ཞིག་མེད་འཇིག་རྟེན་པ་ཚང་འཇིག་རྟེན་ལས་ཀ་ཚང་མ་བཞག་ཡིན་ལབ་ཀྱི་ཡོད་རེད་དེ་ཡིན་ནས་ཁབ་དང་སྐུད་པ་ཚང་མ་བསགས་ནས་བཞག་གི་འདུག། འགྲོ་བའི་བསོད་ནམས་ཉམས་པའི་རི་ཁྲོད་པས། དབྱར་དུས་མར་གསོག་སྟོན་སྟོན་ཁ། འབྲུ་གསོག་བཏང། ཡིན་ཡང་ཁྱེད་རང་རི་ཁྲོད་པ་ཡིན་ལབ་ཀྱི་ཡོད་རེད་དེ་ཡིན་ནས་དབྱར་ཁ་མར་བསགས། དགུན་ཁ་འབྲུ་བསགས་བྱེད་ཀྱི་འདུག་མ་སྟོན་ཁ་འབྲུ་བསགས་བྱེད་ཀྱི་འདུག། དགུན་ཁ། དབྱིག་ལ་སོགས་ཀྱི་ཆེད་དུ་འཚབ། ཐ་ན་ཕ་ཡུལ་ཚུན་ཆད་ཐུགས་ལ་བསྣམས། འགྲོ་ལ་བྱམས་སེམས་གོམས་པའི་རི་ཁྲོད་པས་ཁ་ནས་ཕ་མར་མ་གྱུར་མེད་ཟེར་བཞིན། ཟན་ཆངས་ཙམ་ཡང་སྦྱིན་པ་མི་གཏོང་བར། ཁྱེད་རང་ཁ་ལ་མི་བདེ་ཨ་ཨ་སེམས་ཅན་ཐམས་ཅད་ཕ་མ་གྱུར་ཚར་གྱི་ཡོད་རེད་ལབ་ཀྱི་ཡོད་རེད། ཡིན་ནས་སྦྱིན་པ་བཅས་བཏང་གི་མེད་པ། གཉོམ་ཆུང་ཤིག་མ་གསོད་ཅིང། ཁྭ་ཏར་རྡེག། འོ་ད་ཉམ་ཆུང་ཤིག་འདི་ཚོ་བསད། ཁྭ་ཏ་ལ་བཀའ་བཀྱོན་བཏང། གཞན་ལ་ཆོས་བཤད་གནང་བའི་རི་ཁྲོད་པས་མི་གཞན་པ་ལ་ཁྱོད་ཆོས་བཤད་བྱེད་ཀྱི་ཡོད་ལབ་ཀྱི་ཡོད་རེད། ཡིན་ན་གཞན་ངོར་སྒུར་སྒུར་ཞུམ་ཞུམ་བྱས་མོད་ཀྱང། ནང་ན་དུག་སེམས་མེ་ལྟར་འབར་བཞིན་འདུག་གདོང་པ་དེ་གུག་གུག་བྱས་ཞུམ་ཞུམ་བྱས་ངོ་ཚ་མདོག་ཅིག་ཅིག་སྤམ་མདོག་བྱེད་ཀྱི་ཡོད་རེད་དེ། ཡིན་ན་སེམས་སེམས་པ་ནང་ལོགས་ན་ཨ་ནི། དུག་ཉོན་མོངས་དུག་གསུམ་འདི་ཨ་ནི་མེ་ནང་བཞིན་འབར་གྱི་འདུག་ཨ་ས། བསྙེན་བཀུར་ཁོ་ན་ཐུགས་ཀྱི་དཀྱིལ་དུ་བཅངས། བསྙེན་མཚམས་དམ་པོར་བཞུགས་པའི་རི་ཁྲོད་པས། ཏིང་འཛིན་གསལ་སྣང་བཟླས་བརྗོད་བརྩོན་པ་ལས། སེམས་པ་སྟོང་གསུམ་བསྐོར་ཞིང་བརྣབ་སེམས་བསགས། ཡང་ན་གཉིད་ནས་ཤི་མིན་གསོན་མིན་འདུག། ལམ་རིམ་བསྒོམ་པ་ཉམས་ལེན། ད་ཁྱེད་རང་བཞུགས་ཅིག་བསྙེན་མཚམས་མང་པོ་སྡོམ། བསྙེན་མཚམས་དམ་པོ་བཞུགས་བཞུགས་ཡོད་ལབ་ཀྱི་ཡོད་རེད་ཟེར་རི་ཁྲོད་པ་ཁྱེད་རང། ཡིན་ནས་ཁྱེད་རང་སེམས་པ་ག་བ་ག་ས་ལ། འཁྱམས་ནས་ཨ་ནི་སེམས་པ་ནག་པོ་ཆེ་ཡ་བརྣབ་སེམས་ཆེ་ཡ་དེ་འདྲ་བསགས་ཀྱི་འདུག་ཨ་ཟེ་སེམས་པ། ལམ་རིམ་བསྒོམ་པ་ཉམས་ལེན་རི་ཁྲོད་པས། དམྱལ་བའི་སྡུག་བསྔལ་བཤད་ན་སྙིང་གས་པའི། འཇིགས་པ་སྟེར་མོད་ཐོག་ཏུ་བབས་པའི་ཚེ། བཟོད་གླགས་ཨེ་འདུག་ཁྱོད་སེམས་དེ་དེ་ལྟོས། དེ་མཚོན་ད་དུང་ཞུ་རྒྱུ་མང་མོད་ཀྱང་ཁྭ་ཏའི་ཚོད་ཀྱིས་ཁ་བརྡ་སྒྲུབ་ཁུལ་གྱིས་ཕྱིན་ཆད་ཁྭ་སྐྱ་ཚོ་ལ་མ་སྡིགས་པར་རང་གི་རླུང་ཁམས་དེ་ལ་བདག་རེ་བྱོས། ད། མང་པོ་ལབ་ཡ་ཡོད་ར་ད་ཁྱེད་རང་ལམ་རིམ་སྒོམ་མཁན་གྱི་རི་ཁྲོད་པ་ཡིན། ལམ་རིམ་ཉམས་ལེན་བྱེད་མཁན་གྱི་རི་ཁྲོད་པ་ཡིན་ལབ་ཀྱི་ཡོད་རེད། ཡིན་ནས་ཁྱེད་རང་མི་ལ་བཤད་དུས་དམྱལ་བའི་སྡུག་བསྔལ་དང་དམྱལ་བའི་གི་དཀའ་ངལ་དང་དེ་འདྲས་བཤད་ནི་བས་སྙིང་གས་འགྲོ་ཡ་དེ་འདྲས་བཤད་ཀྱི་ཡོད་རེད་ཏེ། ཡིན་ནས་དངོས་གནས་ཁྱེད་རང་ལ་བཟོད་པ་མི་འདུག། ཨ་ནི་ཁྱེད་རང་ལ་སེམས་པ་ལ་བསྡིགས་ཀྱི་མི་འདུག་ལྟ་དང། དེ་མཚོན་ད་དུང་ད་འདི་ནང་བཞིན་གྱི་ད་དུང་ཞུ་ཡ་མང་པོ་ཡོད་ཁྱེད་རང་ལ་ལབ་ཡ། ཡིན་ན་ད་རིང་ཁྭ་ཏས་ཚོད་བྱེད་ཀྱི་ཡིན། ཨ་ནི་ཕྱིན་ཆད་ང་ཚོ་ཁྭ་ཏ་ལ་ཨ་ནི་ཁྭ་སྐྱ་ལ་ཨ་ནི་ཁྭ་ཏ་ལ་ཨ་ནི་བཀའ་བཀྱོན་བཏང་མ་ཡོང་ཨ་ཟེ་མ་སྡིགས་རོགས་བྱེད། རང་གི་རླུང་ཁམས་དེ་ལ་བདག་རེ་བྱོས་ཁྱེད་རང་གི་རླུང་ཁམས་སེམས་ཁམས་བྱོས་ར་ཁྱེད་རང་གི་འདི་ལ་ཨ་ནི་བདག་པོ་བརྒྱབས། རླུང་མ་ལང་བཟོད་པ་བྱེད། བསམ་མནོ་བཏང་ཡ་དེ་ལ་སེམས་སེམས་པ་སེམས་པ་གནས། ཁས་བླངས་དམ་སྡོམ་དེ་ཚོར་མཉམ་རེ་ཞོག་ཁས་བླངས་ཡ་དང། དམ་བཅའ་བཞག་ཀྱོག་དང་སྡོམ་པ་དེ་ཚོ་ཚང་མ་ལ་བསམ་བློ་བཏང། ཅེས་ཟེར་བ་རེད། སྐྱ་ཀས་ཀྱིས་ད་གྲོགས་པོ་ཁྭ་ཏ་བཤད་རྒྱུ་མང་ཐལ། ཨ་ལགས་དེ་ཚོས་ཆོས་ངོ་ཤེས་ཀྱང་ཉམས་ལེན་མེད་ན་འུ་ཅག་དུད་འགྲོའི་ཐུགས་ར་འུ་ཅག་དུད་འགྲོའི་ཐུགས་ར་སྡུག་རེད། ད་ང་ཚོ་ད་ལ་ནི་ཆོས་ཡོད་མ་རེད་ཁོང་ཚོ་ཆོས་ཤེས་ཀྱི་ཡོད་ལབ་ཀྱི་ཡོད་དེ་ཨ་ནི་ཉམས་ལེན་མི་འདུག། ངོ་ཚ་མ་འདུག་འུ་གཉིས་འགྲོ་ད་ངོ་ཚ་ངོ་ཚ་བོ་མ་བཟོས་ད་འགྲོ་འགྲོ་ལབ་རེད། ཞེས་ཟེར་ནས་འཕུར་སོང་བ་ལ་རི་ཁྲོད་པ་ཉིད་དེ་ནས་བཟུང་ཧ་ལས་ཏེ། འདང་རྒྱག་ཅིག་གི་ནང་ལྷུང་བ་རེད་ད་དཔེ་ཧང་ཁོ་རང་སངས་ཁྭ་ཏ་བོད་མིའི་སྐད་རྒྱབ་པ་མ་ཚད་ད་དེ་དཔེ་ཁོ་རང།

ཨ་ནི་ལྷན་རྒྱས་ཚོ་ཐུགས་ཆེ་གནང་ད་ངས་ཐ་སྙད་ངོ་སྤྲོད་ཞུ་ཞུ་གོ་མཚམས་ཁང་ཟེར་བ་ཞིག་འདུག་མཚམས་ཁང་ཟེར་ན་ག་རེ་ཟེར་གྱི་ཡོད་ལབ་ན་ཨ་ནི་མཚམས་རྒྱབ་ས་གི་ཨ་ནི་ཅིག་མཚམས་ཁང་ལ་བསྙེན་པར་རྫོགས་པ་ད་ཅིག་མཚམས་མཚམས་སྒོམ་རྒྱག་དང་དེ་འདྲས་གི་ཨ་ནི་ས་ཆ་མཚམས་ཁང་ཟེར་གྱི་ཡོད་ར་ད་མང་ཆེ་རི་ཁྲོད་དང་ལུང་སྟོང་དེ་འདྲས་ལ་ར་ཨ་ནི་སྐད་ཚ་བོ་མེད་ཀྱོག་དང་ཟང་ངེ་ཟིང་ངེ་མེད་ས་དེ་འདྲས་ས་ཆ་དེ་འདྲས་ལ་ཡོད་ར། སྲོག་རླུང་ལབ་ན་ག་རེ་ལབ་གི་ཡོད་རེད་ལབ་ན་ཨ་ནི་རླུང་ནད་ཀྱི་བྱེ་བྲག་ཅིག་རེད་བསམ་བློ་གཏང་རྒྱུ་མང་དྲགས་ན་སྲོག་རླུང་གི་ན་ཚ་འབྱུང་རེད་ལབ་གི་འདུག་ཨ་དེ་འདྲས་འདྲ་བོ་རེད་ལབ་གི་ཡོད་འདུག་ཞེས་པ་ལྟ་བུའོ། ཟེར་འོ་བརྒྱལ་ལབ་ན་ད་དཀའ་ངལ་བྱུང་བ་དཀའ་ངལ་གྱི་བྱུང་བ་ད་དཀའ་ངལ་གྱི་དོན་རེད་ཟེར་ཨ་ནི་དོན་མེད་འོ་བརྒྱལ་ལ་མ་ལྟོས་ཅེས་པ་ལྟ་བུའོ། ཟེར་གཤིན་ཟས་ལབ་ན་ག་རེ་ལབ་ཡོད་རེད་ད་ནི་ཁྱེད་རང་སྐད་ཆ་དྲིས་པ་ངས་གཤིན་པོའི་ཟས་ལབ་གི་ཡོད་རེད་ལ་ས་ད་འོ་དེ་དེ་རེད་གཤིན་པོ་ལབ་ན་མི་གྲོངས་ཀྱོག་དེ་ཚོ་གི་དགེ་རྩའི་ཆེད་དུ་ཕུལ་བའི་བཟའ་ཡ་དང་བཏུང་ཡ་སོགས་ཀྱི་མིང་རེད། གཤིན་པོའི་ཟས་ཟས་བཏེགས་ལབ་པ་ལྟ་བུ་རེད། དེ་ནས་མཚན་ལྡན་ལབ་ན་ག་རེ་ལབ་ཡོད་ལབ་ན་མཚན་ཉིད་དང་ལྡན་པ་ཡང་ན་མཚན་ལྡན་གྱི་བཤེས་གཉེན་བསྟེན་པ་ལབ་ཀྱི་ཡོད་རེད། ལས་བཟང་ལབ་ན་བྱ་བ་ལམ་འགྲོ་ཡག་པོ་ཡོད་པའི་དོན་ལ་རེད། ཟན་ཆང་ལབ་ན་རྩམ་པ་དང་ཆང་ལབ་ཡོད་རེད་ཀུན་དོན་ལབ་ས་ཁྱེད་རང་ཞུ་ཅིག་བཟོད་པ་གོ་མེད་ཡ་དང་སེམས་ཅན་འགྲོ་བ་ཐམས་ཅད་ཀྱི་དོན་དུ་བསམ་བློ་བཏང་ལབ་གི་ཡོད་རེད་དེ་ཡིན་ན་ཁྱེད་རང